ང་རང་ཚོ་སེམས་བསྐྱེད་པའི་ཁ་ཐུག་ལ་ཡང་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག་ཟེར་ནས་གསུངས་དེ་ཡ་གི་བྱང་ཆུབ་སེམས་དཔའི་རྨད་དུ་བྱུང་བའི་སྙིང་སྟོབས་དེ་ལྟ་བུ་ང་རང་ཚོ་ཨ་ནི་བ་ཡིད་ཡུལ་ལ་ཡང་ཡང་དྲན་པ་བྱས་བྱས་ཨ་དེ་འདྲ་ཅིག་གི་ད་ཉམས་ལེན་བྱེད་བསམ་པའི་ཨ་ནི་སེམས་ཐག་རུ་བཅད་ནས་སྨོན་ལམ་བརྒྱབ། དགེ་ཚོགས་གང་བསྒྲུབས་པ་དེ་དེ་དེ་འདྲ་འདྲ་བའི་བྱང་ཆུབ་ཀྱི་སེམས་སེམས་ནང་དུ་མ་སྐྱེས་པ་སྐྱེ་སྐྱེས་པ་གོང་ནས་གོང་དུ་འཕེལ་ཡག་དང། བྱང་ཆུབ་སེམས་སྐྱེ་བའི་མཐུན་རྐྱེན་ལ་འགྲོ་ཡག་མཐུན་རྐྱེན་གྱི་མཐུན་རྐྱེན་ལ་འགྲོ་ཡག་བྱང་ཆུབ་ཀྱི་སེམས་སྐྱེ་བ་ལ་འགལ་རྐྱེན་བར་ཆད་དེ་ཉེ་བར་ཞི་ཡག་བྱང་ཆུབ་ཀྱི་སེམས་སྐྱེ་བ་ལ་བར་དུ་གཅོད་མཁན་གྱི་ཨ་ནི་ཅི་སྡིག་པ་དང། ལྟུང་བ་ལ་སོགས་པ་དེ་ཚོ་བྲལ་ཏེ་ཨ་ནི་བ་དག་པར་བྱེད་ཡག་དེ་འདྲའི་གྱི་ཆེད་དུ་དམིགས་ནས་ཨ་ནི་དགེ་ཚོགས་གང་སྒྲུབ་བཞིན་པ་དེ་ཡི་དེ་ཚང་མ་ལ་བྱང་ཆུབ་ཀྱི་སེམས་ཀྱི་ཆེད་དུ་དམིགས་ནས་བསྒྲུབས་པ་ཡིན་ན་ཡག་པོ་ཡོང་གི་རེད།